དེ་བྱས་ན་ཡོང་དོགས་ཡོད། ད་ཆ་ཕྱག་འཚལ་བཞིན་པའི་གནས་སྐབས་དེ་ལ་ད་ཅིག་གར་སོང་སྐྱབས་ཡུལ་རེད་ཟེར་ཡང་ལྟ་དགོས་རེད། དཔེར་ན། ད་འདུག་ཟེར་ན་ཡག་པོ་ཡོད་བླ་མ་མཆོད་པ་ཁས་ལེན་ཡོད་ཉེན་ཡིན་ན་ཞོགས་ཀའི་ཨ་ལི་མོ། དེ་བྱས། སུ་ཡོད་ལགས་འདུག་ཨ་ཕ་ཕྱིན་ཆད་ཞབས་བརྟན་གྱི་ཁྲིར་བསྡད་ཅིག་ཨ་ལས་བླ་མ་ཕྱིན་པ་དེ་མ་རེད་པ་རེད་པ་ཞིག་ལྟོས་མེད་ཅིག་གོ་སོང། མ་བསྟོད། དེ་བར་དུ་སྟོན་ཅིག། ཕྱག་འཚལ་ས་དེ་བས་ན་དེ་ར་བ་གང་གི་ཐུགས་རྗེས་བདེ་བ་ཆེན་པོའི་དབྱིངས་ཟེར་ཡོད་པ་རེད་དེ་བར་དུ་བྱ། དེ་བྱས་ན་ཡང། ཡང་མེད་ན་མ་གི་བར་དུ་ཕྱིན་ན་དེ་ཡོད་རེད། ཐོག་མེད་དུས་ནས་མི་དགེ་སྡིག་པའི་ལས་ཟེར་ཡོད་པ་རེད་དེའི་བར་དུ་ཕྱིན་ཅིང་དེའི་བར་དུ་སྐྱོར། ཡང་ཐོག་མེད་དུས་ནས་མི་དགེ་སྡིག་པའི་ལས་ཟེར་དེའི་ཁ་ཐོག་དེ་བཞག་ནས། འོ་དེ་བཞག་ནས་གཙོ་བོར་སྡིག་པ་དག་སྡིག་པ་བཤགས་ཡའི་དོན་དག་ཡིན་ཏེ་དེའི་ཁ་ཐོག་ལ་ནི། ད་དེ་ཚོགས་ཞིང་དེ་ཚོ་ར་བའི་རོ་ཞེས་བསམ་མོ། ད་དེ་ནས་ཚོགས་ཞིང་དེ་བསམ་དང་ནི་བླ་མ་མཆོད་པ་ཁས་ལེན་ཡོད་ཉན་ནས་ཟེར་གྱི་ད་ད། ཕལ་ཆེར་བསྟན་སྡོམ་པའི་ཆོས་སྤྱོད་ཁས་ལེན་ཡོད་འགྲོ་བསམ་ནས་རེད།